གསུངས་ནས། འཇིག་རྟེན་མཐོ་རིས་བྱང་གྲོལ་ལྟ་བའི་མིག་སྲིད་ལམ་འཁྱམས་པས་དུབ་པའི་ངལ་སོའི་གནས། བདེ་ལེགས་རྩ་བ་དྲིན་ཅན་བླ་མ་དང་རྗེ་བཙུན་མཁྱེན་པའི་གཏེར་གྱི་ཞབས་ལ་འདུད། འབད་པ་ཆུང་ངུས་རླབས་ཆེན་ཚོགས་སྡུད་ལ་དགེ་ལ་རྗེས་སུ་ཡི་རང་མཆོག་ཏུ་གསུངས། ཁྱད་པར་རང་གི་སྔོན་བྱས་དགེ་བ་ལ་རློམ་སེམས་བྲལ་བའི་དགའ་བ་ཆེར་བསྐྱེད་ན། སྔོན་བྱས་དགེ་བ་གོང་དུ་འཕེལ་ལོ་ཞེས་རྒྱལ་བས་གསུངས་པའི་དོན་དེ་བསྒྲུབ་ཕྱིར་དང། དགོས་པ་གཞན་ཡང་མང་དུ་མཐོང་བས་ན་སེམས་ཁྱོད་དགའ་བ་འདི་ལྟར་བསྐྱེད་ན་ལེགས། དང་པོར་རྒྱ་ཆེན་ཐོས་པ་མང་དུ་བཙལ་བར་དུ་གཞུང་ལུགས་ཐམས་ཅད་གདམས་པར་ཤར། ཐ་མར་ཉིན་མཚན་ཀུན་ཏུ་ཉམས་སུ་བླངས་ཀུན་ཀྱང་བསྟན་པ་རྒྱས་པའི་ཆེད་དུ་བསྔོས། ཞེས་ཇི་ལྟར་གསུངས་པ་ལྟར་གྱིས། དེ་ནས་ད་རེས། དེ་ནས། རབ་ཤིས་ཀླུང་ཤོད་དགོན་དགོས་དེ་སྔའི། འདུ་ཁང་ཆེན་མོ་ལེགས་གྲུབ་བྱུང་བ་དང།

དེ་ཡིན་ན། དང་པོ། སྤྱིར་ན་ང་ཚོས། དལ་འབྱོར་གྱི་མི་ལུས་རིན་པོ་ཆེ་ཐོབ། མཇལ་དཀའ་བའི་སངས་རྒྱས་ཀྱི་བསྟན་པ་རིན་པོ་ཆེ་སྤྱི་དང། ཁྱད་པར་དུ་ཡང། དེ་ནས། ལྟ་སྒོམ་སྤྱོད་གསུམ་གང་གི་སྒོ་ནས་ཀྱང། གཞན་ལས་ཁྱད་པར་དུ་འཕགས་པའི། འཇམ་མགོན་བླ་མ་ཙོང་ཁ་བ་ཆེན་པོས། ཤིང་རྟའི་གི་སྲོལ་ཕྱེ་བའི། ལྟ་བ་མཉམ་མེད་རི་བོ་དགེ་ལུགས་ཀྱི་བསྟན་པ་དང་མཇལ། དེ་མཇལ་བའི་གི་དུས་འདིར། ང་ཚོས་སྙིགས་དུས་ཀྱི་ཚེ་ཐུང་གཅིག་པུ་འདི་ཉིད་ལ། དེ་ནས། དོན་མེད་དུ་མ་སོང་བ། དོན་དང་ལྡན་པའི་སྙིང་པོ་ཞིག་ལེན་དགོས། དེ་ལྟ་བུ། དོན་དང་ལྡན་པའི་སྙིང་པོ་བླང་ཡག་དེ་ཡང། ངུ་ཚོ་རྒྱུ་ཚོགས་གསོག་པ་ལ། དཀའ་ངལ་ལ་སོགས་པ་མང་པོ་བསྟེན་དགོས་པ་ཡིན་པས། ངུ་ཚོ་དེ་ལྟ་བུ་མ་ཡིན་པར། སྙིགས་དུས་ཀྱི་ཚེ་ཐུང་གཅིག་པུ་འདི་ཉིད་ལ། ལོ་གསུམ་ཕྱོགས་གསུམ་ཟླ་བ་ཙམ་བསམ་ལ་ཡང། ཟུང་འཇུག་རྡོ་རྗེ་འཆང་ཆེན་པོའི་གོ་འཕང་ཐོབ་བྱེད་ཀྱི་ལམ་ཚང་ལ་མ་ནོར་བ། འཇམ་མགོན་བླ་མ་ཙོང་ཁ་བ་ཆེན་པོའི། མདོ་སྔགས་ཟུང་དུ་འབྲེལ་བའི་བསྟན་པ་རིན་པོ་ཆེ་མཇལ་བའི་དུས་འདིར་འདམ་ཀ་མ་ནོར་བ་ཞིག་གིས་སྙིགས་དུས་ཀྱི་ཚེ་ཐུང་འདི་ལ་ང་ཚོས་དལ་འབྱོར་ལ་སྙིང་པོ་བླངས་ནས་དོན་དང་ལྡན་པ་ཞིག་བྱེད་དགོས། དེ་ཡིན་ན། ངེད་ཚོ་འཛམ་བུ་གླིང་འདིར་བསྐལ་བཟང་སངས་རྒྱས་སྟོང་གི་དབུས་ན་པད་དཀར་ལྟར་བསྔགས་པ་ཐུབ་པ་སངས་རྒྱས་བཅོམ་ལྡན་འདས་ཀྱིས། འཛམ་བུའི་གླིང་འདིར། མཛད་པ་བཅུ་གཉིས་ཀྱི་ཚུལ་བསྟན་ནས། དང་པོར་བྱང་ཆུབ་མཆོག་ཏུ་ཐུགས་བསྐྱེད། བར་དུ་བསྐལ་ཆེན་གྲངས་མེད་གསུམ་དུ་ཚོགས་བསགས། མཐར་རྡོ་རྗེའི་གདན་གྱི་སྤོ་ལ། མཆོག་གི་སྤྲུལ་སྐུ་གི་ཚུལ་དུ་མངོན་པར་རྫོགས་པར་སངས་རྒྱས་ནས། ཆོས་ཀྱི་ཕུང་པོ་བརྒྱད་ཁྲི་བཞི་སྟོང་ཇི་སྙེད་ཅིག་གསུངས་པ་རྣམས་ཀྱི་ནང་ནས།

འཕགས་པ་ཐོགས་མེད་ཀྱིས་དེ་ནས་ལེགས་པར་གསལ་བྱས་ནས། ཀླུ་སྒྲུབ་ཀྱིས་དེ་ནས་དབུ་མ་རིགས་ཚོགས་དྲུག་དང། ཨོ་ལེ། དེ་ནས་འཕགས་པ་ཐོགས་མེད་ཀྱིས་དེ་ནས་བྱམས་ཆོས་སྡེ་ལྔ་ལ་སོགས་པ་དགའ་ལྡན་གྱི་གནས་ནས་མར་མཛད་ནས། དེ་ནས་འཛམ་བུའི་གླིང་འདིར་ཤིང་རྟ་གི་སྲོལ་ཕྱེ་བ་བཞིན། དང་བསྐུལ་བར། གཏེར་བཅུད་འབྲེལ་བ་གདོན་བསགས་ཀྱི་ནང་ལས། མདོ་ལ་ཆགས་པའི་བཀའ་འཆང་འདི་འཕགས་པ་ཐོབ་མིན་ལྕམ་ཉིད་ཀྱི་མོ་མདོ་ལ་གསན་ནས་ནི་རྩད་གཅོད་བྱིན་འབུལ་རྣམ་ཤེས་མཛད། གསུངས་པ་ཡིན་ཏེ། དེ་ནས་འདི་རྒྱལ་ཆེན་བརྒྱད་པར་ཞུ་མི་དགོས་པ་ཞེས། དེ་ནས། འཛམ་བུ་གླིང་འདིར་དེ་ནས་ཤིང་རྟའི་གི་སྲོག་སྙིང་པོ་དེ་ཤི། ཤི་ནས་བཞད་དེ་དེའི་མཇུག་ལ། དེ་ནས། འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོས། གངས་རི་གི་ཁྲོད་འདིར་ཤིང་རྟའི་གི་སྲོལ་ཕྱེ་བ་ཞིག། འདི་གང་ལགས་ཟེར་ན། དེ་ནས། དྲང་ངེས་ལེགས་བཤད་སྙིང་པོའི་གི་ནང་ལས་དེ་ནས། འཛམ་གླིང་མཁས་པའི་རྒྱན་གྱུར་འདི་རྣམས་ཀྱི་ལེགས་བཤད་ཀུན་ལ་སྙིང་ནས་གུས་མོད་ཀྱང། འཁོར་འདས་རྟེན་འབྱུང་མི་སླུའི་གཏན་ཚིགས་ཀྱིས་མཚན་འཛིན་དམིགས་གཏད་ཐམས་ཅད་འཇིག་བྱེད་ཀྱང། ཟླ་བ་ལས་འོངས་ལེགས་བཤད་འོད་དཀར་གྱིས་བློ་མིག་ཀུན་དའི་ཚལ་རབ་ཕྱེ་བའི་ཚེ། སངས་རྒྱས་བསྐྱངས་ཀྱིས་བསྟན་པའི་ལམ་མཐོང་ནས་ཀླུ་སྒྲུབ་ལུགས་བཟང་གཙོ་བོར་མི་འཛིན་སུ་ཞེས་ཇི་ལྟར་གསུངས་པ་ལྟར་གྱི། ང་ཚོ་བོད་གངས་ཅན་གྱི་ལྗོངས་ལ། ལྟ་བ་རྣམ་པར་དག་པ། དཔལ་ལྡན་ཟླ་བས་རྣམ་པར་བཀྲལ་བའི་ཐལ་འགྱུར་ལུགས་སུ། དེ་ནས་ཆོས་ཐམས་ཅད་མེད་པ་རང་བཞིན་གྱིས་གྲུབ་པ་རྡུལ་ཙམ་ཡང་མེད་པར་གཏན་ལ་ཕབ་པའི་སྟོང་ཉིད་ཀྱི་ལྟ་བ་ཕྱིན་ཅི་མ་ལོག་པར། འཁོར་འདས་ཀྱི་དེར་དམིགས་གཏད་ཐམས་ཅད་དེ་ནས། མཚན་འཛིན་གྱི་དམིགས་གཏད་ཐམས་ཅད་དེ་ནས་མེད་པར་བཏང་བའི་ཀྱི་དེ་ནས་དཔལ་ལྡན་ཐལ་འགྱུར་གྱི་ལུགས་ཀྱི་ལྟ་བ་འདི་འཇམ་མགོན་བླ་མས་ཀྱིས་དེ་ནས་གསལ་བ་ཞིག་སྔགས་ལུགས་ལའང། དེ་ནས་གསང་བ་འདུས་པ་ནས་བཤད་པའི་ཀྱི་དེ་ནས་སྒྱུ་ལུས་རྩལ་དུ་སྟོན་པ་དང། མ་རྒྱུད་ནས་བཤད་པའི་ཀྱི་འོད་གསལ་རྩལ་དུ་སྟོན་པའི་ཀྱི་དེ་ནས་སྔར་བཤད་མ་མྱོང་བའི་སྒྱུ་ལུས་དང་འོད་གསལ་གྱི་རིམ་པ། ཟུང་དུ་འབྲེལ་བའི་སྒོ་ནས་ལམ་མ་ནོར་བ། སྔགས་ཀྱི་དེ་ནས་ལུགས་ཀྱི་དེ་ནས་སྔགས་ལུགས་ཀྱི་དེ་ནས་སྔགས་ཀྱི་ལམ་དེ་འཇམ་མགོན་བླ་མ་གིས་གསལ་བར་བྱས། དེ་ཡིན་དུས་ང་ཚོའི་བོད་འདིར། སངས་རྒྱས་ཀྱི་བསྟན་པ་དར་བ་ནས་བཟུང། ཨོ་ལེ། ང་ཚོ་བོད་འདིར་དེ་ནས་དང་པོ། བདག་ཅག་གི་སྟོན་པས་ཀྱི་ཆོས་འཁོར་རིམ་པ་གསུམ་དུ་བསྐོར། རྒྱ་གར་རྡོ་རྗེ་གདན་བཅས། བཀའ་དང་པོ་བདེན་བཞིའི་ཆོས་འཁོར། བར་པ་མཚན་ཉིད་མེད་པའི་ཆོས་འཁོར། ཐ་མ་ལེགས་པར་རྣམ་པར་ཕྱེ་བའི་ཆོས་འཁོར་དང་བཅས་པ་ཆོས་འཁོར་རིམ་པ་གསུམ་དུ་བསྐོར། དེ་བསྐོར་ནས། དེ་ནས། གདུལ་བྱ་གི་ཁམས་དང་བསམ་པ་དང་མོས་པ། གང་དང་གང་ལ་གང་འཚམ་གྱི་སྒོ་ནས། ཆོས་ཐམས་ཅད་མེད་པར་བདེན་པར་གྲུབ་པ་ཡང་ཡོད། བདེན་པར་མ་གྲུབ་པ་ཡང་ཡིན། འགའ་རེ་ལ་གཞན་དབང་དང་ཡོངས་གྲུབ་ཀྱི་ཆོས་རྣམས་བདེན་གྲུབ་དང་ཀུན་བརྟགས་ཀྱི་ཆོས་རྣམས་བདེན་མེད་དུ་བསྟན། འགའ་རེ་ལ་ཆོས་ཐམས་ཅད་མེད་པ་རང་བཞིན་གྱིས་མ་གྲུབ་པ། བདེན་པར་མ་གྲུབ་པ། ལས། དེའི་སྒོ་ནས་དེ་ནས་གདུལ་བྱའི་ཁམས་དང་མོས་པ་དང་བསམ་པ་བསམ་པ་དང་འཚམ་པའི་གིས་དེ་ནས་ཆོས་ཀྱི་འཁོར་ལོ་དེ་ནས་མང་པོ་ཞིག་བསྐོར། དེ་ཡིན་དུས་མདོ་ལས། ཨོ་ལེ། གསུང་གཅིག་ཉིད་དུ་བསམ་མི་ཐུབ་དུ་མ་ཉིད་དུ་སོ་སོར་གོ། དེ་ཡིན་དུས། གདུལ་བྱ་རང་རང་སོ་སོ་གི་རྒྱུད་ཚོད་དང་བསྟུན་པའི་སྒོ་ནས། དེ་ནས། ཐར་པ་སྒྲུབ་པའི་ལམ་གྱི་རིམ་པ་དེ་ནས་གསལ་བར་བྱས། དེའི་མཇུག་ལ་དེ་ནས་བོད་གངས་ཅན་གྱི་ལྗོངས་འདིར། དེ་ནས་སངས་རྒྱས་ཀྱི་བསྟན་པ། དར། དར་ནས་བྱས་ཏེ་དེ་ནས་སངས་རྒྱས་ཀྱི་བསྟན་པ་དེ་ནས་མཇུག་ལ་དེ་ནས་ཉམས་དམས་སུ་གྱུར། རྒྱལ་པོ་གླང་དར་གྱིས་བསྟན་པ་ནུབ། བསྟན་པ་ནུབ་པ་ནས་བྱས་ཏེ། དེའི་སྔོན་དུ་དེ་ནས། ཨོ་ལེ། བོད་གངས་ཅན་གྱི་ལྗོངས་ལ་ཆོས་ལུགས་ཀྱི་བསྟན་པ་མ་དར་གི་གོང་ལ་འཇམ་དཔལ་རྩ་རྒྱུད་ལས། ལོ་ནི་བཞི་བརྒྱ་རྫོགས་པ་ན་འོ་མ་ཅན་གྱི་མཚོ་ཀློང་དུ་ཨུ་རྒྱན་ཞེས་བྱ་ཅན་ཡོང་སྟེ་གསང་སྔགས་བསྟན་པ་དར་བར་བྱེད་ཞེས་ཇི་ལྟར་གསུངས་པ་ལྟར་གྱི། དེ་ནས་བོད་གངས་ཅན་གྱི་ལྗོངས་ལ་དེ་ནས། ཨོ་ལེ། དེ་ནས། ཨོ་རྒྱན་གུ་རུ་རིན་པོ་ཆེ་དེ་ནས་བོད་དུ་སྤྱན་དྲངས་ནས། བསམ་ཡས་མི་འགྱུར་ལྷུན་གྱིས་གྲུབ་པའི་གཙུག་ལག་ཁང་བཞེངས་ཏེ་མཁན་སློབ་ཆོས་གསུམ་ཟུང་དུ་འབྲེལ་བའི་སྒོ་ནས་བསྟན་པ་ལ་དེ་ནས་དག་ཐེར་མཛད། དེ་ཡིན་དུས་དེའི་མཇུག་ལ། གདུལ་བྱ་རང་རང་སོ་སོ་གི་ཁམས་དང་བསམ་པ་དང་མོས་པ་དང་འཚམས་པ། ཨོ་ལེ། དེ་ནས་ང་ཚོ་ཨོ་ལེ་ས་སྐྱ་པ་དང་རྙིང་མ་བ་དང་བཀའ་བརྒྱུད་པ་དང་དགེ་ལུགས་པ་ལ་སོགས་པའི་གྲུབ་མཐའ་མང་པོ་ཞིག་བྱུང། མང་པོ་ཞིག་བྱུང་ན་ཡང། མདོ་རུ་བསྡུས་ན། ཚང་མ་ལོག། རྙིང་མ་ཡིན་ཀྱང་རུང་བཀའ་བརྒྱུད་ཡིན་ཀྱང་རུང་ས་སྐྱ་ཡིན་ཀྱང་རུང་དགེ་ལུགས་པ་ཡིན་ཀྱང་རུང་ཇོ་ནང་པ་ཡིན་ཀྱང་རུང། ཨོ་ལེ། ཚང་མ་ལོག་དེ་ནས་ཨོ་ལེ། ང་ཚོ། རྒྱ་མཚོ་ཆེན་པོ་གི་ནང་ལ་ཆུ་ཚང་མ་ལ་འདུས་པ་ར། པའི་དེ་ནང་བཞིན་གྱི་དེ་ནས། ཨོ་ལེ། ཆུ་འདི། ལུང་པ་རང་རང་སོ་སོ་ནས་བབས་ནས་མཐར་ཐུག་རྒྱ་མཚོ་ཆེན་པོའི་ནང་ལ་ལྷུང་བ་ནང་བཞིན་གྱི། ཨོ་ལེ། གྲུབ་མཐའ་རང་རང་སོ་སོའི་གི་གཞུང་དང་བཤད་ཚུལ་མི་འདྲ་བ་མང་པོ་བྱུང་ན་ཡང་མཐར་ཐུག་ན་རྒྱ་མཚོ་ཆེན་པོ་བབས་པ་ནང་བཞིན་གྱི། སངས་རྒྱས་ཀྱི་དགོངས་པ་མཐར་ཐུག་པ། ཐར་པ་དང་ཐམས་ཅད་མཁྱེན་པའི་དེ་ནི་གང་ཟག། འོ་ལེ་སངས་རྒྱས་ཀྱི་སར་འགོད་པའི་དེ་ནི་ལམ་དེ་གཅིག་པ་གཅིག་རྐྱང་རེད། ཧ་གོ་སོང། དེ་ཡིན་དུས་དེའི་མཇུག་ལ། དེ་ནི་ཨ་ཙརྱ་ཤམ་ཐབས་སྔོན་པོ་དང། འོ་ལེ་དེ་ནི་གོས་སྔོན་ཅན་ལ་སོགས་པ་མང་པོ་ཞིག་བྱུང་ནས། འོ་ལེ། སྔོན་གྱི་དེ་ནས་འོ་ལེ་ཞེས། བསྟན་པ་ལ་དེ་ནས་ལྷད་ཞུགས་ཏེ། མདོ་སྔགས་འགལ་བ་འགལ་བ་ཟེར་བ་དང། མདོ་བ་ཉམས་སུ་བླངས་ན་དེ་ནས་སྔགས་ཁྱད་དུ་གསོད་པ་དང། སྔགས་ཉམས་སུ་བླངས་ན་མདོ་བ་ཁྱད་དུ་གསད་པའི་གི་དེ་ནས། མདོ་སྔགས་ཚ་གྲང་ལྟ་བུ་གི་དེ་ནས་འཛིན་པའི་གི་དེ་ནས་ཆོས་ལོག་མང་པོ་ཅིག་དང། ཨོ་རྒྱན་རིན་པོ་ཆེ་གི་དེ་ནས་གཏེར་དུ་སྦས་པའི་གི་གཏེར་ཆེན་བརྒྱ་རྩ་བརྒྱད་གི་ནང་ནས་ཀྱང། གཏེར་ལེན་མ་ཐུབ་ནས། གཏེར་ཆོས་རྫུན་མ་ལ་སོགས་པ་མང་པོ་བྱུང་ནས་བསྟན་པ་ལ་ལྷད་ཞུགས། དེའི་མཇུག་ལ། འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་བོད་གངས་ཅན་གྱི་ལྗོངས་འདིར་ཕེབས་པའི་སྒང་ལ། མ་ཕེབས་གི་གོང་ལ་འཇམ་དཔལ་རྩ་རྒྱུད་དང། འོ་ལེ། མདོ་སྡེ་གདམས་ངག་འབོག་པའི་རྒྱལ་པོ་གི་ནང་ལས། སངས་རྒྱས་ཀྱི་ལུང་བསྟན་དུ་འབྲི་དང་ལྡན་གྱི་ས་མཚམས་སུ་དགའ་ཞེས་བྱ་བའི་དགོན་པ་འདེབས་བློ་བཟང་ཞེས་བྱའི་མཚན་ཅན་འབྱུང་ང་ཡི་བསྟན་པ་གསལ་བར་བྱེད། ཞེས་ཇི་ལྟར་གསུངས་པ་ལྟར་གྱི་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་མདོ་སྨད་ཙོང་ཁའི་ཡུལ་དུ་འཁྲུངས་ནས་བོད་གངས་ཅན་གྱི་ལྗོངས་སུ་དེ་ནས་བསྟན་པ་ལ་དག་ཐེར་མཛད་ནས་མདོ་སྔགས་གཉིས་པོ་དེ་ཡ་མ་བྲལ་བ་གཅིག་གྲོགས་གཅིག་སྒྲིག་གི་ཚུལ་གྱིས། ལེགས་པར་གསལ་བར་བྱེད་པ་མ་གཞི་གཙོ་བོར་ཚུལ་ཁྲིམས་ཀྱི་བསླབ་པ་འདི་གཙོ་བོར་བཟུང་ནས། ཨོ་ལེ། དམ་ཆོས་འདུལ་བའི་གྱི་བསྟན་པ་འདི་ལ་དག་ཐེར་མཛད་པ་བཞིན།

ཨོ་ལེ། བདག་འཇུག་གི་ལུས་རྟེན་རིན་པོ་ཆེ་འདི། ཡིད་བཞིན་གྱི་ནོར་བུ་བརྒྱ་འགྱུར་སྟོང་འགྱུར་ལས་ཀྱང་ལྷག་པ། ཚེ་འདི་ལ་རང་གིས་བསྒྲུབ་ཤེས་ན། སངས་རྒྱས་ཀྱི་གོ་འཕང་ཡང་ཐོབ་ཐུབ་པ་ཡིན་པས་ན། ཡིད་བཞིན་གྱི་ནོར་ལས་ལྷག་དོན་གྱི་རྒྱུ་མཚན་དེ་རེད། ངེས་དོན་ལ་བཤད་ན། ཟླ་བའི་གེགས་སྟེ། ཨོ་ལེ། དལ་འབྱོར་གྱི་ལུས་རྟེན་རིན་པོ་ཆེ་འདི་ལྟ་བུ་ཞིག་ཐོབ་པའི་སྒང་ལ་ལྷག་པ་འདི་གང་ཡིན་ཟེར་ན། ཨོ་ལེ། རྟོག་པ་གང་ལ་ཡང་མེད་པའི། འདུལ་བའི་གྱི་བསྟན་པ། འདུལ་བའི་གྱི་བཅས་མཚམས་ཕྲ་མོ་འདི། འདི་ལས་ལྷག་པའི་གྱི། མདོ་སྔགས་གཉིས་པོ་སངས་རྒྱས་པའི་གོ་འཕང་རེ་ཐོབ་དགོས་ན་མདོ་སྔགས་གཉིས་པོ་གྱི། གཞི་རྩ་འདི་རྩ་བ་འདྲ་མོ་སྟེ་ས་བོན་འདྲ་བོ་སྟེ་ཚུལ་ཁྲིམས་ཀྱི་བསླབ་བསླབ་པ་འདི་ཡིན་པས། ཚུལ་ཁྲིམས་ཀྱི་བསླབ་པ་འདི་གཅེས་པར་བཟུང་དགོས་ཞེས་པའི་གདམས་པ་ལ་དལ་བའི་རྟེན་འདི་ཡིད་བཞིན་ནོར་ལས་ལྷག་ལྷག་ཅེས་པའི་ངེས་དོན་གྱི་བཤད་པ་སྟེ། ལྷག་གསུངས། ཚུལ་ཁྲིམས་ཀྱི་བསླབ་པ་འདི་གཙོ་བོ་བཟུང་དགོས་ལུགས་ཀྱི་རྒྱུ་མཚན། ཨོ་ལེ། དལ་བའི་རྟེན་འདི་ཡིད་བཞིན་ནོར་ལས་ལྷག་འདི་འདྲ་རྙེད་པ་ད་རེས་ཙམ་ཞིག་ཡིན། ད་རེས་ཞེས་པའི་ཚིག་གི་ད་ལྟ་དེ་ཧ་གོ། ཅི་རེད་ཟེར་ན། ད་རེས་འདུལ་བའི་གྱི་བསྟན་པ། དེ་ནས་སྔོན་དེ་ནས་ཨོ་ལེ། ཉམས་ཚར་ནས་དེའི་མཇུག་ལ། བླ་ཆེན་དགོངས་པ་རབ་གསལ་ནས་བརྒྱུད་དེ། དེ་ནས། འདུལ་བའི་བསྟན་པ་འདི་ཡ། དེ་ནས་གསལ་བ་བྱས་པ་རེད། གསལ་བ་བྱས་པ་ཡིན་ན། འདི་འདྲ་རྙེད་པ་ད་རེས་ཙམ་ཞིག་ཡིན། འདུལ་བའི་གྱི་བསྟན་པ་ལ་དེ་ནས། བཅས་པ་ཕྲ་མོ་ཡང་མ་གོས་པར། བསླབ་པ་གསུམ་གྱི་ཉམས་ལེན་གྱི་ནང་ནས། རྒྱུད་ཆུང་ངུ་གྱི་གདམས་པ་གཙོ་བོར་བྱས་ནས་ང་སུ་ཉམས་དགོས་ལུགས་འདི། ད་རེས་ཙམ་ཞིག་ཡིན། ད་རེས་སྙིགས་དུས་ཚེ་ཚེ་ཐུང་གཅིག་པུ་འདིའི་སྒང་ལ། ད་ཚུལ་ཁྲིམས་ཀྱི་བསླབ་པ་འདི་གཙོ་བོ་བཟུང་དགོས་གདམས་པ་ལ། དལ་བའི་རྟེན་འདི་ཡིད་བཞིན་ནོར་ལས་ལྷག་འདི་འདྲ་རྙེད་པ་ད་རེས་ཙམ་ཞིག་ཡིན། ད་རེས་ཙམ་ཞིག་ཡིན། ཨ་ཁོ་གསུངས། དེ་ནི་དེ་ལྟ་བུའི། ང་ཚོའི་བསྟན་པ་ཡོངས་རྫོགས་འདི་ཀྱི་རྩ་བ་ཚུལ་ཁྲིམས་ཀྱི་བསླབ་པ་ཡིན་པ་དང།

མ་ཁྱེད་འདི་ཅི་རེད་ཟེར་ན། ད་རེད། ཨོ་ལེ། ཡབ་སྲས་གསུམ་གི་གསུང་འབུམ་གི་ལུང་འདི་ཞུ་ཨ་ཞུ་ནས་ངེས་པར་ཆོས་འདི་རྣམ་པར་དག་པ་ཅིག་ཆོས་དེ་ཞུ་དགོས་བསམ་ནས་ཀྱི་ཕེབས་པ་ཡང་ཡོད་རེད། ཨོ་ལེ་སྐོམ་པས་ཆུ་འདོད་ལྟ་བུ་བྱས་ནས་ཐག་རིང་ས་ནས་དེ་ནས་མདོ་སྟོད་མདོ་སྨད་གང་ནས་ཡིན་ན་ཡང་ཕེབས་མི་རེ་ཡོད་རེད། ཨོ་ལེ། འགའ་རེ་ནི། ཨ་ཡ། ཁོ་ཡང་དེ་ནས་ཆོས་ཞུ་ཡི་འགྲོ་ཤི་ད་ང་ཡང་དེའི་མཉམ་པོ་ལ་ཆོས་ཞུ་ཡི་མ་སོང་ན་ཁོ་ཆོས་ཞུ་མ་ཤེས་ཟོར་ཚོད་རྫོགས་རེད་བསམ་བ་དེ་ཧོལ་རྒྱུགས་བྱས་ནས་འོང་མི་ན་བོ་རེད། འགའ་རེ་ཡི་ཅི་རེད་ཟེར་ན་ད་རེད། ཨོ་ལེ། ཨོ་ལེ་འདི་མ་ཆོས་རྗེ་བཙུན་ཡིན་ཟིག་གི་ཡབ་སྲས་གསུམ་གི་གསུང་འབུམ་གི་ལུང་འདི་ཡང་ཤོད་རེད་དེའི་ཐབས་ཚོད་ལ་ཁོས་ཅི་བཤད་ཡོང་ཅི་བཟོ་བསམ་བ་ཚོད་ལྟ་བྱས་ནས་འོང་རེད། ཨ་ཁུ་དེས། དེ་ཀུན་སློང་མི་འདྲ་མང་པོ་རེད་པ་དེ། ཨོ་ལེ། མི་སུམ་ཅུ་ལ་བསམ་པ་སུམ་ཅུ་མཛོ་སུམ་ཅུ་ལ་ར་ཧ་དྲུག་ཅུ། འཇིག་རྟེན་གཏམ་གྱི་དཔེ་ལ་རྫོགས་རེད་པས། དེ་ཡིན་ཙང་གང་ལྟར་ཡང། ཨོ་ལེ། ང་ཤ་གཅིག་དགེ་གཞུང། ཞྭ་སེར་རིང་ལུགས་འཛིན་པ་སྤྲུལ་སྨོན་པ་དག་གིས་ནི། ཨོ་ལེ། སྤྱིར་ན་སྙིགས་མའི་གི་དུས་འདིར་སངས་རྒྱས་ཀྱི་བསྟན་པ་ཉམས་པའི་དུས་སྐབས། གཅིག་གཉིས་ན་དེ་སྔ་གྲྭ་ས་ཆེན་པོ་ལ་དེ་ནས་རབ་བྱུང་ཁྲི་འབུམ་ཟད་པའི་འབྲེལ་ཐག། གཉིས། གསུམ་ན་དགེ་བའི་བཤེས་གཉེན་ལས་བཤེས་གཉེན་བསྟེན་ཚུལ་འདི་ལ། འོ་ལེ། ཅུང་ཞིག་ལེགས་པོ་བྱུང་ཡོད་པས་དེའི་དགེ་བའི་གི་རྩ་བ་དང་དེ་གསུམ་ལ་བཤད་ནས། ངས་སྤྱིར་ན་སྙིགས་མའི་གི་དུས་འདིར་བསྟན་པ་གྲུབ་མཐའ་རིས་སུ་མ་ཆད་པའི་བསྟན་པ་སྤྱི་ལ་དག་ཐེར་བྱེད་རྒྱུ་དང་སྒོས་ལྷག་པར་དུ་འཇམ་མགོན་བླ་མའི་བསྟན་པ་ལ

དེ་ནས་སྣོད་ཞབས་རྡོལ་བ་ནང་ལས་ཆུ་བླུགས་པ། ངོ་མ་གི་དེ་ནས་ཞབས་ནས་བོ་སོང་ན་འོ་ལེ་དེ་སྐྱོན་དེ་ཡིན་པས་དེ་ནས་བླ་མས་གི་ཆོས་སྟོན་པ་ཆོས་གསུངས་པ་འདི་རང་གི་སེམས་ཀྱི་ནང་ལས་ཡིད་ལ་ཞོག་ཟེར་བའི་གི་བརྡ་རེད། དེ་ལས་སྣོད་ཞབས་རྡོལ་བའི་དྲི་མ་དེ་སྐྱོན་སྐྱོན་དེ་སྤངས། སྣོད་དྲི་མ་ཅན་ནི་འོ་ལེ་འཇིག་རྟེན་ཆོས་བརྒྱད་ཀྱི་དབང་དུ་སོང་བ་དང། འོ་ལེ་རང་ཉིད་དེ་ནས་སྐྱེ་མེད་འདི་མེད་གི་དེ་ནས་སྙན་གྲགས་དང། ལུས་ལོངས་སྤྱོད། འོ་ལེ། དེ་ནས་གྲོང་ཆོག་རྒྱུག་པའི་གི་ཆེད་ལ། ངས་འདི། འོ་ལེ་ཆོས་འདི་ཞུས་ན། སྣོད་འདི་ནང་ལ། འོ་ལེ་དུག་ལ་སོགས་པ་ཅིག་བཏབ་བཞག་ཡོད་ན་དེའི་ནང་ལ་ཆུ་ག་ཚོད་བླུགས་ནའང་ཆུ་དེ་དུག་ཏུ་འགྲོ་བ་ཡིན་པས་དེའི་སྐྱོན་དེ་སྤང། དེ་ཡིན་དུས་དེ་རིང་ཁ་སང་གྲོང་ཆོག་རྒྱུག་རྒྱུ་དེ་མང་ནི་ར། འོ་ལེ། ཡག། ང། ང། ང་ཤི་རྒྱོབ། དེ་ཤི་ད་རེ་གྲྭ་པ་ཡག་རྒྱོབ་གྲོང་ཆོག་ལ་མགོ་འཁོར་འདུག་ནི་ར།

སྐྱེ་བོ་ཕལ་ཆེར་ཕལ་ལ་ཆགས་ཤིང་ཤེས་རབ་རྩལ་མེད་པས་ན་ལེགས་བཤད་རྣམས་དོན་དུ་མི་གཉེར་ཁོ་ནར་མ་ཟད་ཕྲག་དོག་དྲི་མ་དག་གིས་སྡང་བར་ཡང། ཡོངས་གྱུར་དེས་ན་བདག་ལ་འདི་ནི་གཞན་ལ་ཕན་པ་ཡིན་ཞེས་བསམ་པ་ཡང་མེད་སེམས་ནི་ཡུན་རིང་ལེགས་བཤད་གོམས་པས་ལྷུར་ལེན་བསྐྱེད་ཕྱིར་འདི་ལ་དགའ་བ་སྐྱེས་ཟེར་རྣམ་འགྲེལ་གྱི་ནང་ལས་རྩ་བའི་དགོས་མཁོ་ལས་དེ་གསུངས་ཡོད་རེད། དེ་ཡིན་དུས་དེའི་ནང་ལ་ཡང་སྣོད་ཀྱི་སྐྱོན་གསུམ་པོ་དེ་བསྟན་པ་རེད། དེ་གང་གིས་བསྟན་པ་རེད་ཟེར་ན། སྐྱེ་བོ་ཕལ་ཆེར་ཕལ་ལ་ཆགས་ཤིང་ཤེས་རབ་རྩལ་མེད།

དེ་ཡིན་དུས་དེ་ནས་འོ་ལེ་སྐྱེ་བོ་ཕལ་ཆེར་ཕལ་ལ་ཆགས་ཤིང་ཤེས་རབ་རྩལ་མེད་པས་ན་ལེགས་བཤད་རྣམས་དོན་དུ་མི་གཉེར་ཁོ་ནར་མ་ཟད་ཕྲག་དོག་དྲི་མ་དག་གིས་སྡང་བར་ཡང་ཟེར་བ་དེ་སྣོད་ཀྱི་སྐྱོན་གསུམ་པོ་དེ་དེ་ནས་རྣམ་འགྲེལ་གྱི་རྩ་བའི་གི་གཞུང་ནང་ལས་དང་པོ་ཉན་པར་བསྐུལ་ཡག་གི་ནང་ལས་ཀུན་སློང་བཅོས་པའི་གི་སྐོར་དེ་ལས་དེ་གསུངས་པ་སྟེ། ཧ་རུ་ཐིར། ཤེས་རབ་ཀྱི་རྩལ་མེད་ན། འོ་ལེ། ཤེས་རབ་ཀྱི་རྩལ་མེད་ན། དེ་ནས། ང་རང་གི་སེམས་ལ་ཡིད་མ་གཏད་ན། སྣོད་ཞབས་རྡོལ་བ་དང་གཅིག་པ་རེད། དོན་དངོས་མ་གཉེར། ཨོ་ལེས། དེ་ནས་སེམས་སྣང་བ་རྒྱ་ཡན་དུ་སྔར་བཞག་ན། ཁ་སྦུབ་པ་དང་གཅིག་པ་རེད། ཕྲག་དོག་དང་དེ་ནས་གཡོ་སྒྱུ་ཁྲམ་གསུམ་གྱི་བསམ་པས་ཀྱང་ལྷད་བསྡད་ན་སྣོད་དྲི་མ་ཅན་དང་གཅིག་པ་རེད། དེ་ཡིན་དུས་སྐྱེ་བོ་ཕལ་ཆེར་ཕལ་ལ་ཆགས་ཤིང་ཤེས་རབ་རྩལ་མེད་པས་ན་ལེགས་བཤད་རྣམས་དོན་དུ་མི་གཉེར་ཁོ་ནར་མ་ཟད་ཕྲག་དོག་དྲི་མ་དག་གིས་སྡང་བར་ཡང། ཨོ་ལེ། ཧ་གོ་ཐལ། དེ་ཡིན་དུས་དེ་ལྟ་བུ་གི་སྣོད་ཀྱི་སྐྱོན་གསུམ་པོ་དེ་སྤངས། མཐུན་རྐྱེན་འདུ་ཤེས་དྲུག་བསྟེན་ནི་ཞིག་དགོས། དེ་ཡིན་དུས། འདུ་ཤེས་དྲུག་སྟེ་རང་ཉིད་ལ་ནད་པ་ལྟ་བུའི་འདུ་ཤེས། ཨོ་ལེ། དེ་ནས། རང་ཉིད་ལ་ནད་པ་ལྟ་བུའི་འདུ་ཤེས། ཨོ་ལེ། དེ་གང་རེད་ཟེར་ན། དཔེར་ན་ངུ་ཚོ་བཤེས་གཉེན་བསྟེན་ཚུལ་ལྟ་བུ་ལ་མཚོན་ན། ངས་དུས་རབས་ཁ་ཚང་ཨུ་འདྲི་བྱེད་པ་ལྟའང་འདུག། དཔེར་ན་ངས་གཞུང་ཆེན་མོ་ལས་བཤད་པ་བརྒྱབ་ལུང་དྲང་གཞུང་ཆེན་མོ་ལས་བཤད་པ་བརྒྱབ་དེ་ན་ངས་མཐའ་རེ་ཐུག་རེ་རེ་ཞུ་རྒྱུ་རག་གི་རེད། རེད་ལྟ་ནི་འདི་ནང་ལས་ཤེས་ནི་ཉུང་ཤས་ཟིག་མ་གཏོགས་པའི་གོ་བ་ལོན་མ་རེད། ཧཧཧ། དཔེར་ན་ལ་ལ་གྲྭ་པ་ལ་ལ་གི་དགའ་ལྡན་ལྷ་བརྒྱ་ཡང་འདོན་རྒྱུ་མེད་ཨ་ལ། བློ་ལའང་མི་ཆུད་ཨ་ལ། ཨོ་ལེ། དཔེར་ན་ལྟུང་བཤགས་རྒྱུན་དུ་བཟང་སྤྱོད་བློ་ལའང་མི་ཆུད་ཨ་ལ། ཨོ་ལེ། དེ་ནས་གཞན་མིང་གི་དེ་ནས་འདིའི་གི་དེ་ནས་ཆོས་ཀྱི་སྙིང་པོ་དང་ཆོས་ཀྱི་དོན་དག་ཅིག་གོ་གི་མ་རེད་དེ་ཡིན་དུས་གོ་བདེ་བ་ཞིག་ནས་ངས་དེ་རིང་བཤད་ཀྱི་རེད་གཙོ་བོ། དེ་ཡིན་དུས་ངུ་ཚོས་ལམ་གྱི་རྩ་བ་བཤེས་གཉེན་བསྟེན་དགོས། འདི་ཕྱིའི་ལེགས་ཚོགས་ཀྱི་རྩ་བ་གང་ལ་ཟེར་ན་བཤེས་གཉེན་བསྟེན་ཚུལ་འདི་ལ་རག་ལས་པ་ཟེར། ཧ་གོ་ཐལ་འདི་ཕྱིའི་ལེགས་ཚོགས་ཀྱི་རྩ་བ། འདི་གང་ལ་ཟེར་ན་དཔེར་ན་འཇམ་མགོན་བླ་མ། པཎ་ཆེན་བློ་བཟང་ཆོས་ཀྱི་རྒྱལ་མཚན་ལ་སོགས་པ། བླ་མ་གང་འདྲ་ཞིག་གི་གསུང་ཡིན་ན་ཡང་དཔེར་ན་བླ་མ་མཆོད་པ་ལྟ་བུ་ལ་ཆ་བཞག། གང་གི་ཐུགས་རྗེས་བདེ་བ་ཆེན་པོའི་དབྱིངས་སྐུ་གསུམ་གོ་འཕང་མཆོག་ཀྱང་སྐད་ཅིག་ལ་སྩོལ་མཛད་བླ་མ་རིན་ཆེན་ལྟ་བུའི་སྐུ། བཤེས་གཉེན་བསྟེན་ཚུལ་དེ་དང་པོ་བཞག་པ་རེད། ཡོན་ཏན་ཀུན་གྱི་གཞིར་གྱུར་དྲིན་ཅན་རྗེ་ཚུལ་བཞིན་བསྟེན་པ་ལམ་གྱི་རྩ་བ་རུ་དང་པོ་བཤེས་གཉེན་བསྟེན་ཚུལ་ལ་བཞག་རེད། དེ་ཡིན་དུས་བཤེས་གཉེན་ལ་མ་བསྟེན་པ་ལ་རང་རྟོགས་ཀྱི། དེ་ནས་ཨོ་ལེ། ཉམས་མྱོང་རྒྱུད་ལ་སྐྱེས་པ་དང་ལུང་རྟོགས་ཀྱི་ཡོན་ཏན་ཤེས་པ་རྩ་བ་ཉིད་ནས་མེད། ཧཱུྃ། དེ་ཡིན་དུས་གཙོ་ཆེ་བ་བཤེས་གཉེན་བསྟེན་ཚུལ་འདི་རེད། དེ་ཡིན་དུས་རང་ཉིད་ནད་པ་ལྟ་བུའི་འདུ་ཤེས་ད་ལྟ་ངས་ཚོར་འདི། མཐུན་རྐྱེན་འདུ་ཤེས་དྲུག་དེ་ལ་བཤེས་གཉེན་བསྟེན་ཚུལ་ལ་སྦྱར་དགོས་རེད། ཧོ་ལེ། སྐྱབས་རྗེ་ཁྲི་བྱང་རྡོ་རྗེ་འཆང་གིས་ནམ་རྒྱུན་དེ་ནི་དུས་རྒྱུན་དུ་ཆོས་གསུངས་པའི་སྒང་ལ་ཡིན་ནམ་མིན་ནམ་བཤེས་གཉེན་བསྟེན་ཚུལ་ལ་སྦྱར་གནང་རེད། ཧོ་ལེ། བཤེས་གཉེན་དེ་ལ་གཉིས་ཡོད་རེད། བདུག་པོ་ཤིང་ནི་གཅིག་དང། འོ་ལ་དགེ་བས་ཀྱི་ཤིང་ནི་ཞེས་གཉིས་པ་རེད། བདུག་པོ་ཤིང་ནི་དེ་ཅི་རེད་ཟེར་ན་ལམ་ཤིན་ཅི་ལོག་ཏུ་འཁྲིད་མཁན། ངན་སོང་གི་རྒྱུ་ཁོ་ན་སྒྲུབ་ཏུ་བཅུག་མཁན་དེ་ལ་བདུག་པའི་ཤིང་ནི་རེད། བདུག་སྒྲོག། འོ་ལ་རང་ཉིད། འོ་ལ་མི་མཐུན་པའི་ཕྱོགས་ལ་མ་གུས་པར། རང་ཉིད་ཐར་པ་དང་སངས་རྒྱས་ཀྱི་གོ་འཕང་འཁྲིད་མཁན་དེ་ལ་དགེ་བའི་བཤེས་གཉེན་རེད། དེ་ཡིན་དུས་དཔེར་ན་བཤེས་གཉེན་བསྟེན་ཚུལ་ལྟ་བུ་ལ་ཆ་བཞག་ན། རང་སྐྱོན་རྟོག་གི་དབང་དུ་སོང་བའི་ནད་པ། རང་སྐྱོན་རྟོག་གི་དབང་དུ་སོང་བའི་ནད་པ། སྐྱོན་རྟོག་ཟེར་རྒྱུ་དེ་གང་ལ་ཟེར་ན། བསམ་སྦྱོར་གཉིས་ཀྱི་སྒོ་ནས་བསྟེན་པའི་ཚེ། ཧོ་ལེ། བླ་མ། རང་གི་དགེ་བའི་བཤེས་གཉེན་དེ་སངས་རྒྱས་དངོས་རང་མ་རེད་སྙམ་པའི་སྐྱོན་རྟོག་གི་བློ། དབང་དུ་སོང་ནས་བླ་མའི་གི་ཡོན་ཏན་མ་མཐོང་ནས་བླ་མའི་གི་སྐྱོན་དག་དག་མཐོང་དེ་ནས་འདི་སངས་རྒྱས་མ་ཡིན་པར་ཐག་ཆོད་བསམ་པའི་བློ་ངན་དེ་སེམས་རྒྱུད་ལ་ཡོད་པ་ཡིན་པས་ན་རང་སྐྱོན་རྟོག་གི་དབང་དུ་སོང་གི་ནད་པ། ཧོ་ལེ། རང་སྐྱོན་རྟོག་གི་དབང་དུ་སོང་གི་ནད་པ། ཧོ་ལེ། དེས་རང་ཉིད་ལ་ཆོས་སྟོན་མཁན་གྱི་བླ་མ་དེ་ལ་སྨན་པ། ཧ་གོ་ཐལ། ཧོ་ལེ། དེ་ཡིན་དུས། དེས་དེའི་རང་སྐྱོན་རྟོག་གི་དབང་དུ་སོང་གི་ནད་པ་བཤེས་གཉེན་བསྟེན་ཚུལ་དང་སྦྱར་གྱི་རེད།

བཤད་པ་དང་སྒྲུབ་པའི་གི། ཚུལ་ཁྲིམས་ཀྱི་བསླབ་པ་གཞི་རྩ་བྱས་པའི་གི། འོ་ལ། རྣམ་པར་དག་པའི་རིང་ལུགས་དྲི་མ་མེད་པ་འདི་ལ། དགེ་ལྡན་པ་ཚོས་ལོས་ཅི། དེས་ན་ད་ལྟ། སྙན་པར་གྲགས་པ་དབྱར་གྱི་རྔ་བཞིན་ལྡིར། སྙན་གྲགས་དེ། དེ་ནས་བོད་དབྱར་གྱི་རྔ་བཞིན་དུ་ལྡིར་བ་ཡིན་དུས། དོན་དག་དེའི་མདོ་ཚིག་བསྡུས་ན། ཆེ་བ་བཞི་དང་ཁྱད་ཆོས་གསུམ་གྱི་སྒོ་ནས་ལེགས་པར་བཀྲ་བའི་འཇམ་མགོན་བླ་མའི་མདོ་སྔགས་ཟུང་འབྲེལ་གྱི་བསྟན་པ་རིན་པོ་ཆེ་འདི། འོ་ལེ། དེའི་བརྗོད་བྱར་བཤད་པའི་གསུང་རབ་འཇམ་མགོན་བླ་མའི་གི་དེ་ནས་འོ་ལེ་ལུང་གི་ཆོས་སྐོར་ཚང་མ་ལ་དེ། འོ་ལེ་སྨན། ཧ་གོ་ཐལ་པ། དེའི་ཆོས་སྐོར་ལ་སྨན། བཤེས་གཉེན་བསྟེན་ཚུལ་དེ་རང་སྐྱོན་རྟོག་གི་དབང་དུ་སོང་བ་ཡིན་དུས། སྐྱོན་དང་རྟོག་པའི་བློ་ངན་འདི། འོ་ལེ། བསལ་ནས། སངས་རྒྱས་དངོས་སུ་མཐོང་བའི་དད་གུས་ཀྱིས་ནད་འཚོ་བ། འོ་ལེ། ནན་ཏན་ཉམས་སུ་བླང་བ་ལ་ནད་འཚོ་བའི་འདུ་ཤེས། སངས་རྒྱས་དངོས་སུ་མཐོང་བའི་དད་གུས་ཀྱིས་ནད་འཚོ་བ། འོ་ལེ། དེ་ལྟ་བུའི་འཇམ་མགོན་བླ་མས་གསུངས་པའི་གདམས་ངག་དེ་ཐོག་མར་སུས་གསུངས་པ་རེད་ཟེར་ན། སངས་རྒྱས་བཅོམ་ལྡན་འདས་ཀྱིས། འོ་ལས། ཚད་མར་གྱུར་པ་འགྲོ་ལ་ཕན་བཞེད་པ་སྟོན་པ་བདེ་གཤེགས་སྐྱོབ་ལ་ཕྱག་འཚལ་ལོ་འོ་བྱས་དུས་ཕྱི་ནང་གི་སྟོན་པ་གཉིས་ཀྱི་ཁྱད་པར་ཤེས་ཡོང་དུས་བདག་ཅག་གི་སྟོན་པ་མཉམ་མེད་ཤཱཀྱའི་རྒྱལ་པོ་དེ་ཚད་མའི་སྐྱེས་བུར་བསྒྲུབས་པ་ཡིན་དུས། དེ་ལྟ་བུའི་ཚད་མའི་སྐྱེས་བུ། འོ་ལས། བདག་ཅག་གི་འབྱུང་ཁུངས་གང་ལ་ཐུག་ན། བདག་ཅག་གི་སྟོན་པ་ཤཱཀྱ་ཐུབ་པ་ལ་ཐུག་ཡོད་པ། འོ་ལས། གདམས་ངག་དེ་གའི་ཐོག་མར་གསུངས་པའི་གི་སངས་རྒྱས་དེ་ཚད་མའི་སྐྱེས་བུ། གདམས་ངག་དེ་འཇིག་རྟེན་ན་ཡུན་རིང་དུ་གནས་པའི་སྨོན་པ་དེ་དྲུག། དེ་ཡིན་དུས་དེ་ནས་སྣོད་ཀྱི་སྐྱོན་གསུམ་སྤངས་ནས་མཐུན་རྐྱེན་འདུ་ཤེས་དྲུག་བསྟེན་དེ་ཡིན་དུས་སྐྱབས་རྗེ་ཁྲི་བྱང་རྡོ་རྗེ་འཆང་གིས་དེ་ནས་བཤེས་གཉེན་བསྟེན་ཚུལ་སྦྱར་ན། འདུ་ཤེས་དྲུག་དེ་ཅི་འདྲ་བྱས་བསྟེན་དགོས་རེད་ཞུ་བ་ཡར་བཀའ་འདྲི་ཞུས་པའི་དུས་ཚོད་ལ་ཁྲི་བྱང་རྡོ་རྗེ་འཆང་གིས་འོ་ལས་དཔེར་ན་བཤེས་གཉེན་བསྟེན་ཚུལ་ལྟ་བུ་ལ་མཚོན་ནའང་སོང། རང་སྐྱོན་རྟོག་གི་དབང་དུ་སོང་བའི་ནད་པ། དེ་སྟོན་པའི་བླ་མ་ལ་སྨན་པ། དེའི་ཆོས་སྐོར་ལ་སྨན། སངས་རྒྱས་དངོས་སུ་མཐོང་བའི་དད་གུས་ཀྱིས་ནད་འཚོ་བ། གདམས་ངག་དེ་ཐོག་མར་གསུངས་པའི་སངས་རྒྱས་དེ་ཚད་མའི་སྐྱེས་བུ། གདམས་ངག་དེ་འཇིག་རྟེན་ན་ཡུན་རིང་དུ་གནས་པའི་སྨོན་པ་དེ་དྲུག།

ད་ལྟ་ཡིན་དང། འདུ་ཤེས་དྲུག་དེ་ཤེས་དགོས་ན། དལ་འབྱོར་སྟོང་ལོག་ཏུ་བྱེད་པའི་གི་ནད་པ། ཧ་གོ་ཏེ། དལ་འབྱོར་སྟོང་ལོག་ཏུ་བྱེད་པའི་གི་ནད་པ། འོ་ན་རྟག་འཛིན་གྱི་དབང་དུ་སོང་བའི་གི་ནད་པ། ངན་སོང་གི་སྡུག་བསྔལ་གྱིས་མནར་བའི་གི་ནད་པ། སྡུག་ཀུན་གྱིས་མནར་བའི་གི་ནད་པ། རང་གཅེས་འཛིན་དང་སྲིད་ཞིའི་རྒུད་པས་མནར་བའི་གི་ནད་པ། བྱིང་རྒོད་ཀྱི་དབང་དུ་སོང་བའི་གི་ནད་པ། མཚན་འཛིན་གྱིས་བཅིངས་པའི་གི་ནད་པ། ཐ་མལ་གྱི་སྣང་ཞེན་གྱི་ནད་པ། ཏེ། སྐྱེས་བུ་ཆུང་ངུ་ནས་བྱས་ཏེ་སྐྱེས་བུ་འབྲིང། སྐྱེས་བུ་ཆེན་པོ། ལྷག་མཐོང། འོ་ལས། དེ་ནས་གསང་སྔགས་ཀྱི་ལམ་དང་བཅས་པ་ལ་སྦྱར་ཡོང་དུས་རང་ཉིད་ནད་པ་ལྟ་བུ་འདི་དལ་འབྱོར་ངོས་བཟུང་བའི་སྐབས་ཡིན་ན་དལ་འབྱོར་དལ་འབྱོར། དལ་འབྱོར་རྙེད་དཀའ་བ་དང་ད་དེའི་སྐབས་ལ་སྐྱེས་བུ་ཆུང་ངུ་གི་སྐབས་ལ་དེ་ནས་རང་ཉིད་ནད་པ་ལྟ་བུ་ལ་ངོས་བཟུང་ན་དལ་འབྱོར་སྟོང་ལོག་བྱེད་པའི་ནད་པ།

བདག་གཞན་མཉམ་བརྗེའི་སྐོར་ལ་བཞག་ལ། བྱིང་རྒོད་ཀྱི་དབང་དུ་སོང་བའི་གི་ནད་པ་དེ་གང་ལགས་ན། འོ་ལེ། བསམ་གཏན་གྱི་དེ་ནི། འོ་ལེ་ཕར་ཕྱིན་རེད། འོ་ལེ། མཚན་འཛིན་གྱིས་བཅིངས་པའི་གི་ནད་པ་འདི་གང་ཞེ་ན། སྟོང་ཉིད་ཀྱི་ལྟ་བའི་གི་སྐོར་ལ་རེད། ཐ་མལ་གྱི་སྣང་ཞེན་གྱི་ནད་པ་བཞག་སྟེ་བསྐྱེད་རིམ་དང་རྫོགས་རིམ་གྱི་སྐབས་ཀྱི་དེར་ནད་པ་བཞག། ཧཱུྃ།